འོ་ན་སློབ་དཔོན་ཕྱོགས་ཀྱི་ཕྱོགས་གླང་གིས་གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཏོ། ད་མ་གིའི་ཤམ་དེ་ད་ཡུག་ཁ་ཐུག་ལ་ཐོན་ཡོང་གི་རེད། གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཏོ། ལབ་བཞག་རེད་དེ་ད་ཡུག་མ་གིར་ལུང་གསུམ་དྲངས་བཞག་རེད་ཁོ་ལུང་གཅིག་འདི་རེད། ཞེས་བཤད་པ་གང་ཡིན་ཞེ་ན། དེ་ཡང། རང་སྤྱིའི་རྣམ་དབྱེ་ལ་མི་མཁས་པས་ནོངས་སོ་ཞེས་སྟོན་པ་ན། རྗེས་དཔག་གིས་ཁྱད་པར་རང་མཚན་སྤྱི་དང་འདྲེས་པར་འཛིན་པ་བཤད་པ་འདི་ཡང་རྗེས་དཔག་གི་གཟུང་བྱ་ཆོས་ཅན། ཁྱོད་རང་གི་མཚན་ཉིད་དུ་བསྟན་ཏོ་སྙམ་དུ་གཟུང་བར་བྱ་བ་མ་ཡིན་པར་ཐལ་དེ་ལྟར་མི་རིགས་པའི་ཕྱིར་ད་མདོར་བསྡུས་ན་དེ་རེད། སློབ་དཔོན་ཕྱོགས་གླང་གིས་གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཏོ་ཟེར་དེ་ག་རེ་རེད་ཟེར་ན། རྗེས་དཔག་གི་གཞལ་བྱ་ལ། རེད་པ་རྟོག་པའི་གཞལ་བྱ་ལ་ཟེར་ན་འགྲིག་གི་མེད་འགྲོ། རྟོག་པའི་གཞལ་བྱ་ལ་ནི་རང་མཚན་མེད་པར་བྱས་ནས་གཞན་སེལ་བས་ཁྱད་པར་དུ་བྱས་པ་རྟོག་པའི་ཡུལ་དེ་ལ་རང་མཚན་མེད་པ་ཅིག་བསྟན་བཞག་སྙམ་དུ་འོ་ད་བསམ་གྱི་བ་ཡིན་པ་རེད་དེ་དེ་འདྲས་མ་རེད། སློབ་དཔོན་ཕྱོགས་གླང་གིས་གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཏོ། ཟེར་དེ་ཚོ་ག་རེ་ཟེར་ཡ་རེད་ཟེར་ན། རྟོག་པ་དེ་ཚོའི་ཡུལ་དེ་འཛིན་པ་དེའི་ཚེ་ན་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་འཛིན་པ་ཡིན་ཟེར་དེ་ལ་གཞན་སེལ་བས་ཁྱད་པར་དུ་བྱས་ནས་ཁྱད་པར་འཛིན་དགོས་རེད། ཁ་ཅིག་དེའི་བསམ་བློ་གོ་ལ་ག་ས་སློབ་དཔོན་ཕྱོགས་གླང་གིས་གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཏོ་ཟེར་དེ་ག་རེ་ཟེར་ན། འོ། རྟོག་པ་གང་རྟོག་པས་ཨ་ནི་རྟོགས་ཡས་དེ་ལ་ཨ་ནི་རང་མཚན་མ་ཡིན་པ་རྐྱང་རྐྱང་ཅིག་རེད་རང་མཚན་དེ་རྟོག་པས་རྟོགས་པ་རང་མཚན་དེ་གང་ཡིན་པ་དེ་ལ་རྟོག་པས་རྟོགས་པ་མི་འདུག་ཟེར་ནས་བསྟན་བཞག་སྙམ་དུ་འཛིན་ཡ་རེད། འོ་ན་སློབ་དཔོན་ཕྱོགས་གླང་གིས་གཞན་སེལ་བས་ཁྱད་པར་དུ་བྱས་པ་འཛིན་ཏོ་ཞེས་བཤད་པ་གང་ཡིན་ཞེ་ན། དེ་ཡང་རང་སྤྱིའི་རྣམ་དབྱེ་ལ་མི་མཁས་པས་ནོངས་སོ། ནོངས་དེ་ག་རེ་ཟེར་ན་སློབ་དཔོན་ཕྱོགས་གླང་གིས་ག་རེ་གསུངས་ཀྱི་ཡོད་རེད་ཟེར་ན། དོན་དག། རྟོག་པ་ལ་རང་མཚན་སྣང། རྟོག་པའི་སྣང་བ་དེ་རང་མཚན་མ་ཡིན་ཟེར་བ་དེ་འདྲའི་ཁྱད་པར་ཅིག་བྱས་ནས་གསུངས་དགོས་ཨ་རེ། དེ་ཡིན་དུས་ཙང་རྟོག་པས་གཞན་སེལ་བས་ཁྱད་པར་དུ་བྱས་པའི་ཁྱད་པར་འཛིན་ཟེར་དུས་ཙང། རྟོག་པས་ཡུལ་དེ་རྟོགས་ཡོང་དུས་ཙང་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་འཛིན་ཞེས་བཤད་པ་རེད་མ་གཏོགས་རྟོག་པས་རྟོགས་ཡས་དེ་ལ་རང་མཚན་མེད་ཅེས་བསྟན་པ་མ་རེད། དེ་ཡང་རང་སྤྱིའི་རྣམ་དབྱེ་ལ་མི་མཁས་པས་ནོངས་སོ་ཞེས་སྟོན་པ་ན། རྗེས་དཔག་གིས་ཁྱད་པར་རང་མཚན་སྤྱི་དང། འདྲེས་པར་འཛིན་པ་བཤད་པ། འདི་ཡང། རྗེས་དཔག་གིས་གཟུང་བྱ་ཆོས་ཅན། གཟུང་བྱ་ཆོས་ཅན་ད་ག་རེ་ཡིན་ནམ་ཞེས་དེའི་གཟུང་བྱ་རྗེས་དཔག་གིས་ཟེར་ཡ་དེ་ལ་བྱེད་སྒྲ་ཡིན་ན་དེ་འདུག་པ་རྗེས་དཔག་གིས་གཟུང་བྱ་ཆོས་ཅན། ཁྱོད་རང་གི་མཚན་ཉིད་དུ་བསྟན་ཏོ་སྙམ་དུ་གཟུང་བར་བྱ་བ་མ་ཡིན་པར་ཐལ། དེ་ལྟར་མི་རིགས་པའི་ཕྱིར། རྗེས་དཔག་གི་གཟུང་བྱ་ད་ཕྱི་མ་དེ་ལ་འབྲེལ་སྒྲ་ཁོ་རང་འདུག་པ་དང་མ་དེ་ལ་བྱེད་སྒྲ་འདུག་པ། ངོ་མ་བྱས་ན་འབྲེལ་སྒྲ་རེད་མེད་འགྲོ་རྗེས་དཔག་གི་གཟུང་བྱ་དེ་ཆོས་རྗེས་དཔག་གི་གཟུང་བྱ་ཟེར་ན་རྗེས་དཔག་གི་ཡུལ་དེ་རེད་བ། རང་མཚན་དུ་མི་རིགས་པར་ཐལ། རང་མཚན་གཅིག་པུ་དེ་ནི། སྤྱི་དང་ཁྱད་པར་གྱི་རྣམ་པ་དང། འོ། ཆོས་ཆོས་ཅན་སོགས་ཅིར་ཡང་རང་གི་མཚན་ཉིད་ཀྱི་ངོས་ནས་སོ་སོར་གྲུབ་པ་གཟུང་བྱར་མིན་པའི་ཕྱིར་རོ། འོ། རྗེས་དཔག་གི་གཟུང་བྱ་ཆོས་ཅན། རང་མཚན་རྗེས་དཔག་གི་གཞལ་བྱ་ཆོས་ཅན། རང་མཚན་མ་ཡིན་པར་ཐལ། རང་མཚན་གཅིག་པུ་དེ་ནི་སྤྱི་དང་ཁྱད་པར་གྱི་རྣམ་པ་དང། ཆོས་དང་ཆོས་ཅན་སོགས། སྤྱིར་ཡང་སྤྱིར་བཏང་ཁོ་ན་རང་ནས། འོ་རང་གི་མཚན་ཉིད་ཀྱི་ངོས་ནས་སོ་སོར་གྲུབ་པར་གཟུང་བར་བྱ་བ་མ་ཡིན་པའི་ཕྱིར། རྗེས་དཔག་གི་གཟུང་བྱ་ཁོ་རང་མཚན་མ་ཡིན་པ་ག་རེ་ཟེར་ན་རང་མཚན་གཅིག་པུ་འདི་སྤྱི་དང་ཁྱད་པར་གྱི་རྣམ་པ་དང། རང་མཚན་གཅིག་པུ་ལ་དཔེར་ན་མི་རྟག་པ་ལྟ་བུ་གཅིག་ལ། འོ་སྤྱི་དང་བྱེ་བྲག་གི་ཁྱད་པར་བྱེད་རྒྱུ་ཡང་ཡོད་ཆོས་དང་ཆོས་ཅན་གྱི་ཁྱད་པར་བྱེད་རྒྱུ་ཡང་ཡོད། འོ་དེ་དུས་སྤྱི་དང་བྱེ་བྲག་གི་ཁྱད་པར་དང། ཆོས་དང་ཆོས་ཅན་གྱི་རྣམ་དབྱེ་ག་རེ་དགོས་ཁྱད་པར་གང་ཡིན་པ་ཁོ་དངོས་པོའི་གནས་ཚུལ་རང་ག་རེ་དགོས་སྤྱིར་བཏང་རང་ནས་སྤྱིར་བཏང་རང་ནས་རང་གི་མཚན་ཉིད་ཀྱིས་གྲུབ་པའི་སོ་སོ་བ་འོ་གཟུང་བྱ་མ་ཡིན་པའི་ཕྱིར་ཁོ་རང་མཚན་མ་ཡིན་པའི་ཕྱིར་ད་མདོར་བསྟན་ན་དེ་རེད། རྗེས་དཔག་གི་གཟུང་བྱ་དེ་རང་མཚན་མ་ཡིན་པ་ཟེར་རྗེས་དཔག་གི་གཞལ་བྱ་དེ་རང་མཚན་མ་ཡིན་པ་མ་ཟད། སྤྱིར་བཏང་རྗེས་དཔག་ལ་གཅིག་དང་ཐ་དད། ཆོས་ཆོས་ཅན་དེ་འདྲའི་དེ་ཚོ་ཡང་འོ་རང་གི་མཚན་ཉིད་ཀྱིས་གཟུང་བྱ་མ་རེད་ཟེར་དུས་རང་མཚན་མ་རེད་མ་ཡིན་པ་ད་བྱས་མི་རྟག། སོགས། ལྡོག་ཆོས་ཀྱི་བྱེ་བྲག་སོ་སོ་ཐ་དད་པའི་ཁྱད་པར་མང་པོ་རྣམས་རང་མཚན་གཅིག་པུ་དེ་ལ་རྟོག་པས་བཏགས་པ་ལ་མ་ལྟོས་པར་རང་གི་མཚན་ཉིད་ཀྱི་ངོས་ནས་གྲུབ་པར་གཟུང་དུ་མི་རུང་བའི་ཕྱིར་རོ། ཟེར་དུས་བྱས་མི་རྟག་ཐ་དད་པ་ཟེར་ཡག་ཁོ་བྱས་མི་རྟག་ཐ་དད་ཟེར་ཡག་ཁོ། རྟོག་པ་ལ་ཨ་ནི་ཐ་དད་སྣང་བའི་ཆ་ནས་མ་བཞག་ན། བྱས་མི་རྟག་ཐ་དད་ཟེར་ཡག་དེ་བཞག་རྒྱུ་ཡོད་མ་རེད་ཟེར་ལབ་སྟེ། བྱས་མི་རྟག་སོགས་ལྡོག་ཆོས་ཀྱི་བྱེ་བྲག་སོ་སོ། ལྡོག་ཆོས་ཀྱི་བྱེ་བྲག་སོ་སོ་ཟེར་ན་བྱས་པའི་སྟེང་དུ

ལྡོག་ཆོས་ཐ་དད་པ་མང་པོ་ཅིག་འདུག་དེ་ག་རེ་ཟེར་ན་ཐ་དད་པའི་ཆ་གང་ཡིན་པ་དེ་ཐ་དད་ཟེར་ཡག་ཁོ་རྟོག་པས་བཏགས་པ་ལ་མ་ལྟོས་པར་དངོས་པོ་རང་ཁོ་རང་གི་རང་མཚན་གྱི་ངོས་ནས་ཁོ་ཐ་དད་པ་ཟེར་ནས་འོ་གཟུང་དུ་མི་རུང་ཟེར་ཁོ་ཐ་དད་ཡིན་པའི་ཆ་ཁོ། བྱས་པའི་སྟེང་དུ་ག་རེ་ཟེར་ན་བྱས་པ་མ་ཡིན་པར་ལོག་པ་མི་རྟག་པ་མ་ཡིན་པར་ལོག་པ་འོ་ད་རང་མ་ཡིན་པའི་ཆོས་མང་པོ་ཅིག་ལས་ལོག་པའི་ལྡོག་པ་ཅིག་དེ་ཚོ་ཐ་དད་པའི་ཆ་དེ་རྟོག་པས་བཟུང་བ་ལ་མ་ལྟོས་པ་བྱས་རང་གི་མཚན་ཉིད་ཀྱི་ངོས་ནས་གཟུང་དུ་མི་རུང་བའི་ཕྱིར་ཟེར་ན་ཐ་དད་པ་ཁོ་རྟོག་པས་བཏགས་ཙམ་མ་ཡིན་པར་ཡུལ་རང་གི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་ཅིག་མ་རེད་ཟེར། འདྲ་བ་ཐ་དད་པའི་ཆ་དེ། ད་ག་རེ་ཟེར་ཆོས་ཆོས་ཅན་ལ་སོགས་པ་སྤྱིར་ཡང་རང་གི་མཚན་ཉིད་ངོས་ནས་སོ་སོར་གཟུང་བྱ་མིན་པའི་ཕྱིར་རོ། དེ་ལྟར་བྱས་མི་རྟག་ལྡོག་ཆོས་བྱེ་བྲག་སོ་སོ་ཐ་དད་པའི་ཁྱད་པར་མང་པོ་རྣམས་རང་གི་མཚན་ཉིད་གཅིག་པུ་དེ་ལ་དཔེར་མཚོན་ན་བྱས་པ་ལྟ་བུ་ཅིག་ལ་རྟོག་པས་བཏགས་པ་ལ་མ་ལྟོས་པར་རང་གི་མཚན་ཉིད་ངོས་ནས་གཟུང་དུ་མེད་པའི་ཕྱིར་ཟེར་དུས། རྟོག་པས་བཏགས་ཙམ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པ་མ་རེད།